ལས་རིམ་ནས་གསན་བཞུགས་ཀྱི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ་དང Bible ནང་གི་འགྲོ་སྟངས་དང་ཡ་ཡང་གཡུང་མ་རང་གི་འཇིག་རྟེན་ལ་ཕན་ཐོགས་མཁན་གྱི་གསུང་དང། ཆོས་གཏམ་དང། ན་ཚ་མི་ཡོང་གི། འོ། སྨན་གྱི། འགྲོ་སྟངས་དང། དེ་ལས། ལས་རིམ། མང་པོ་འདི། radio ནང་ནས། མི་མང། ལྷན་རྒྱས། གསན་ཞུ་རོགས། གནང། དེ་ལས་རིམ་འདི། ཆུ་ཚོད། ཕྱེད་ཀ། མི་མང་གི།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་དེ་རོ་ཡོད་ཡིག་སྐལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི

ད་དེ་རིང་གི་འདི་ལས་རིམ་ནས་ཕེབས་ནས་དཀོན་མཆོག་ལ་ང་ཡང་སྨོན་ལམ་ཅིག་ཞུ་གི་ཡིན་ན་ཡབ་དཀོན་མཆོག་ལ་ཕྱག་འཚལ་ལོ་ཡབ་ཁྱོད་ཀྱི་འགྲོ་སྟངས་དང་ཁྱོད་ཀྱི་སྡོད་སྟངས་ཁྱོད་ཀྱི་ཚུལ་ཁྲིམས་ཀྱི་བར་ལས་ང་ལ་ཁྱོད་ཀྱི་རྒྱབ་སྐྱོར་ཅིག་གནང་རོགས་གནང་ཞེས་ང་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ནོ་ཞེས་ཡབ་ཡེ་ཤུ་ཁྱོད་ཅི་ཚང་ཁོ་གི་ཧ་གོ་མཁན་གྱི་མི་རེད་ཁྱོད་དགེ་རྒན་རེད་ཁྱོད་ངའི་ཨམ་ཆི་རེད་ཁྱོད་འགྲོ་སྟངས་ཅི་ཚང་ཁོ་ལ་ཕན་ཐོགས་མཁན་གྱི་ཡབ་འདི་འཛམ་བུ་གླིང་གི།

ཁྱོད་རང་གི་རྐང་པའི་འོག་ལ་འཇུག་རྒྱུ་ཡི་ཆེད་དུ་གོག་པོ་ནུས་པ་གནང་གི་རེད། མི་མང་ལྷན་རྒྱས་རྣམ་པ་ཚོ་ང་ཚོ་དཀོན་མཆོག་ལ་ཐུགས་རྗེ་ཆེ་ཞུ་དགོས་ཀྱི་ཡོད་རེད། དཀོན་མཆོག་ལ་རང་གི་གསོལ་བ་མང་པོ་བཏབ་དགོས་ཀྱི་རེད་བདུད་ཀྱིས་འཁྲུལ་སྣང་མང་པོ་བྱས་འོང་གི་ཡོད་རེད་ཅེས་མི་མང་ལྷན་རྒྱས་རྣམ་པ་ཚོ་འོ་ད་འདི་གའི་ཐོག་ལ། འོ་རང་གི་མི་མང་ལྷན་རྒྱས་རྣམ་པ་ཚོ་རང་ཡབ་ཡེ་ཤུ་རང་དེ་ནས་དཀོན་མཆོག་གི་བཀའ་དེ་ལ་བསྒོམས་ནས་དཀོན་མཆོག་ལ་སྨོན་ལམ་དང་པོ་ཞིག་བཏབ་ན་དེ་བདུད་ཀྱིས་ཅི་གང་ཡང་ང་རང་ལ་རྙེད་ཚོལ་མི་དགོས་དོ་ཞེས་དེའི་ཚོར་ནས་རང་གི་དུས་དེ་ལ་དུས་མཉམ་དུ་འོ་རང་གི་ཁོ་ཅེས་ཀྱི་ཅི་གང་ཡང་སྡུག་བསྔལ་ཡོང་མ་རེད། ཡབ་ཡེ་ཤུ་གི་བཀའ་དང་ཁོང་ཚོའི་གི་འགྲོ་སྟངས་དེ་ལ་ཅི་ཚང་གོ་དང་སྨོན་ལམ་མང་པོ་ཞུས་ཏེ་ཕྱི་ལ་ཆས་ན་དེ་ནི་ཁོས་འོང་དེ་བདུད་གི་རང་ལ་ཅི་གང་ཡང་གནོད་པ་བྱེད་མི་ཡོང་ཟེར་མ་རེད་བྱས་ཟེར་ན་དེ་ནི་བདུད་གི་རང་ལ་ཆང་འཐུང་བཅུག་གོ་དེ་ནི་ཐ་མག་འཐུང་བཅུག་གོ་དེ་ནི་རྫུན་བརྒྱབ་བཅུག་གོ་དེ་ནི་ལས་ཀ་བཀྲ་མི་ཤིས་པའི་གི་ལས་ཀ་ཚང་མ་ཅི་དེ་བདུད་གི་རང་གི་ཁྱིམ་ཚང་ནང་ལ་བྱས་བཅུག་ཡོད་དོ་ཞེས་འོ་ད་དེ་གི་སྐབས་ལ་རང་མི་མང་ལྷན་རྒྱས་རྣམ་པ་ཚོས་ཀྱི་ཅི་བྱེད་དགོས་གོ་ཡོད་ཟེར་ན་རང་ཁྱིམ་ནང་ལ་རང་གི། ལས་ཀ་ཅི་ཚང་གོ་ལ་འགྲོ་ན་སྨོན་ལམ་ཞུས་ནས་དེ་ནས་ཕྱི་ལོགས་ལ་འགྲོ་ན་འདི་དཔེ་མི་སྲིད་གི་རྒྱབ་སྐྱོར་ཡབ་དཀོན་མཆོག་གི་རང་ལ་གནང་གོ་ཡོད་པ་རེད་མི་དམངས་ལྷན་རྒྱས་རྣམ་པ་ཚོ་ས་ཆ་ག་ལ་འགྲོ་ན་ལས་ཀ་གི་དོན་ཅི་དེ་ལ་འགྲོ་ན་ཡབ་ཡེ་ཤུ་དང་དཀོན་མཆོག་གི་ལ་དེ་ནས་སྨོན་ལམ་དང་པོ་ཞིག་ཞུ་ང་ལ་རྒྱབ་སྐྱོར་འདི་འདྲ་ཞིག་བྱས་ལང་ཅིག་དེ་ནས་ང་ལ་བདུད་གི་འདི་རོ་ག་གནོད་གོ་ཡོད་དོ་ཅིག་འདི་གི་ཐོག་ལ་ཁྱོད་ཀྱི་ང་ལ་རྒྱབ་སྐྱོར་བྱས་ལང་ཟེར་ནས་དེ་ནས་རང་གི། སྨོན་ལམ་ཅིག་ཞུས་ཏེ་ཕྱི་དང་རང་གི་ལས་ཀ་ལ་ཕྱིན་ན་དེ་ནི་ཅི་དཔེ་མི་སྲིད་པའི་ཅི་ཡག་པོ་ཞིག་བྱུང་གོ་ཡོད་རེད་ཞེས་དེ་ནི་འདི་ལ་བདུད་ཀྱིས་ཅི་གང་ཡང་རང་ལ་གནོད་པ་མི་ཡོང་གི་ཡིན་རོགས་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་འདི་ལ་སེམས་འཇོག་རོགས་གནང་ཞེས་འོ་དེ་ནས་ཁོང་གིས་ང་ཚོ་གི་ནད་ཁུག་གི་ནུས་པ་ནས་ཐར་པ་གནང་བ་རེད་མོད་ད་རང་གི་དུས་རང་ཚེ

དུས་འཛམ་བུ་གླིང་ལ་བཀའ་རྒྱལ་བོད་གི་ཁོ་ལ་ཅག་བཞད་གི་དོན་ལ་ནི་སངས་རྒྱས་དཀོན་མཆོག་དེ་འོ་རང་གི་འདི་འཛམ་བུ་གླིང་ལ་ཕེབས་གནང་བ་རེད་དེ་ནི་ཁོང་ཚོས་གི་དེ་ནི་འདི་འཛམ་བུ་གླིང་ལ་ཆོས་གི་འགྲོ་སྟངས་དང་ཅི་ཚང་གོ་འཇིག་རྟེན་གི་ཡར་སྐྱེད་གི་གནང་བྱས་གི་དོན་ལ་ཁོང་ཚོ་སྡུག་པོ་མྱོང་ནས་ཁོང་ཚོས་གི་འགྲོ་སྟངས་ཡག་པོ་ཕེབས་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ང་ཚོ་ཡི་ཇོ་བོ་ཡེ་ཤུ་ང་ཚོ་ཡི་སྡིག་པའི་གི་དོན་ལ་རང་གི་སྐུ་སྲོག། བློས་བཏང། བློས་བཏང་བ་རེད། ཨོ་མི་དམངས་ལྷན་པ་ལྷན་རྒྱས་རྣམ་པ་ཚོ་འོ་རང་གི་འདི་སྡིག་པ་སྤངས་ཐོག་ལ་རང་གི་སྡིག་པ་འདི་འཇིག་རྟེན་གྱི་འཛམ་བུ་གླིང་ལ་ཡོད་པའི་གི་མི་དམངས་ཚང་མའི་གི་སྡིག་པ་དག་བའི་ཐོག་ལ་ཁོང་ཚོ་རང་གི་གཟུགས་པོ་དེ་འདི་འཛམ་བུ་གླིང་ལ་ཁོང་ཚོ་སྐུ་གྲོལ་བ་རེད། རང་རང་གི་ཐོག་ལ་འདི་མི་མང་ཚང་མའི་ཀྱི་ཐོག་ལ་མི་མང་ཚང་མའི་ཀྱི་སྡིག་པ་དག་བྱས་ཀྱི་ཐོག་ལ་སྡིག་པའི་ཀྱི་ཐོག་ལ་ཁོང་ཚོ་འདི་འཛམ་བུ་གླིང་ལ་ཐེངས་དང་པོ་དེ་འོང་དེ་ཁོང་ཚོ་གྲོངས་པ་ཡིན། རང་ད་ཐེངས་གཉིས་པའི་ཀྱི་ཐོག་ལ་རང་གི་གྲ་སྒྲིག་ཡག་པོ་ཞིག་བྱས་ཏེ་བཞུགས་ན་ཁོང་ཚོ་ཡིད་པ་འདི་འཛམ་བུ་གླིང་ཡང་བསྐྱར་ཕེབས་གནང་གོ་ཡོད་འོ་འདི་ལ་མི་མང་ལྷན་རྒྱས་རྣམ་པ་ཚོ་དེ་གྲ་སྒྲིག་བྱས་ཏེ་བཞུགས་ན་དེ་དཔེ་མི་སྲིད་ཅིག་གལ་ཆེན་པོ་ཞེ་པོ་ཞིག་ཡིན་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ང་ཚོ།

རང་གི་པ་ཕ་ཨ་མ་རོག་དེ་ནི་ཁོང་ཚོ་གི་གཟིགས་གནང་གོ་ཡོད་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ཨོ་དེ་ནི་ཡབ་དཀོན་མཆོག་གི་ཐུགས་དོན་དོ་རང་རེད་ཨོ་ཁོང་ཚོ་གི་ཐུགས་ནང་ར་ཁོང་གི་གཟུགས་པོ་དེ་གི་འཛམ་བུ་གླིང་ལ་མེད་ན་ཁོང་གི་ཐུགས་དེ་དེ་འཛམ་བུ་གླིང་དང་ཨོ་རང་གི་སེམས་པའི་ནང་ལ་ཁོང་ཚོ་བཞུགས་ཏེ་ཡོད་རེད་ཨོ་རང་རྒྱབ་སྐྱོར་དེ་ཁོང་ཚོ་གི་གནང་ཡོད་རེད་ཨོ་མི་མང་ལྷན་རྒྱས་རྣམ་པ་ཚོ་དེ་ནི་ཁོང་ཚོ་གི་འགྲོ་སྟངས་ལ་ཕེབས་གནང་ང་དེ་ལ་ཐུགས་རྗེ་ཆེ་ཞེས་ཞུ་ཡིན་ནོ་ཞེས

དུས་ཀྱི་ལྷའི་ཚོགས་པ་དེ་ཁོ་ཀ་འོ་དེ་བས་མི་ཆོས་ཀྱི་ཐོག་ལ་དེ་ནས་ཡབ་ཡེ་ཤུ་གི་ཁོང་གི་འགྲོ་སྟངས་གི་ཁོང་གི་འོ་རང་ལ་ནུས་པ་བཏང་གོ་ཡོད་དེའི་ཐོག་ལ་འོ་དེ་ཡག་པོ་ལས་ཀ་མང་པོ་ཚང་མ་ཡག་པོ་ཡོང་བ་རེད་མེད་དེ་ངས་ཁྱེད་ཚོ་མི་མང་ཚང་མ་ལ་དེ་རིང་གི་དེ་དེ་ཀ་དེ་ཁྱེད་ཚོ་མི་མང་ཚང་མ་ལ་ཞུ་གོ་ཡོད་ཅེས་ད་དེ་རིང་གི་དེ་ལས་མེད་དེ་ད་ཡང་དུས་ཚོད་དེ་རྫོགས་སོང་ཁྱེད་ཚོ་མི་མང་མཉམ་དུ་ང་ཡང་སང་ཉིན་དེ་གི་དུས་ཚོད་ལ་ཁྱེད་ཚོ་མི་མང་གི་བར་ལ་སླེབས་གོ་ཡོད་བ་རེད་དེ་རིང་གི་དེ་ཀ་ལ་ཁྱེད་ཚོ་མི་མང་ཚང་མ

དུས་ཚོད། ལ། རེ་ཌི་ཡོ་ནས་མི་མང་ཚང་མའི་གི་བར་ལ་སེན། ཉུང་གི། ཡོད། མི་མང་ལྷན་རྒྱས་རྣམ་པ་ཚོ། ད་ཡང་ང་ཚོ་ག་འདྲ་ཐར་གི་རེད་ཨོ་ང་ཚོ་ག་འདྲ་ཐར་གི་རེད།

ཁྱེད་རང་གིས་རང་གི་སྡིག་པའི་གི་ལམ་སྤང་དགོས་མཁན་རེད་ཁྱེད་རང། ཚོས་ཚང་མ་ཡེ་ཤུ་གི་མཚན་ཐོག་ཁྲུས་གསོལ་བྱས་དེ་ནས་དཀོན་མཆོག་གིས་ཁྱེད་རང་གི་སྡིག་པ་སེལ་གནང་གི་རེད་ཁྱེད་རང་ལ་དམ་པའི་གི་ཐུགས་ཉིད་ཀྱི་གསོལ་རས་ཐོབ་གི་རེད་གལ་སྲིད་ང་རང་ང་རང།

ཡག་པོ་ཆགས་པ་རེད་ང་ཚོས་ཁ་ནས་དེ་ལབ་ཙང་ང་ཚོ་བསྐྱབས་པ་རེད་ཁྱེད་རང་ལ་དཀོན་མཆོག་གི་ཐུགས་རྗེ་དྲིན་གྱིས་བསྐྱབས་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ཁྱེད་རང་ལ་ཐུགས་རྗེ་བྱས་ཏེ་ཡིད་ཆེས་བྱས་ན་བྱུང་བ་རེད་སྨྲས་ཏེ་ཁོ་ཚོའི་གི་ཞུས་གནང་ད་ཡོད་པ་རེད་ཁྱེད་རང་ཁྱེད་རང་རང་གིས་སོ་སོ་བསྐྱབས།

སྨོན་ལམ། རྒྱབ་དུས་གསུངས་པ་རེད། མཐའ་མེད་པའི་གི་སྲོག་འཇིག་རྒྱུ་མེད་པའི་གི་སྲོག་གི་དོན་དག་འདི་རེད་དཀོན་མཆོག་དངོས་གནས་ཁྱེད་རང་གཅིག་པོ་ཡིན་པ་ངོ་ཤེས་པ་དང་ཁྱེད་རང་གིས། བཏང་བའི་གི་ཡེ་ཤུ་མ་ཤི་ཀ།